ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་དྲུག་པའི་ཚེས་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བདུན་པའི་ཚེས་ཉི་ཤུ་རྩ་དྲུག་རེས་གཟའ་ལྷག་པ་ཉིན་གྱི་སྔ་དྲོའི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང། འཕྲུལ་གཏོང་ཕྱག་རོགས་གནང་མཁན་ཇ་མལ་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་བསྟན་འཛིན་དཔའ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་པའི་སྐད་དང་ཡི་གེ་དེ་མ་བརླག་པ་བྱེད་དགོས་པ ྋགོང་ས་མཆོག་གིས་སྦེལ་ཇམ་གྱི་བོད་རིགས་གཞོན་སྐྱེས་རྣམས་ལ་མཇལ་ཁའི་སྐབས་བཀའ་སློབ་བསྩལ་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་གིས་སུད་སིར་འབྲི་གུང་འཕོ་བ་ཆེན་མོའི་ལྗགས་ལུང་དང་མ་གཅིག་གྲུབ་པའི་རྒྱལ་མོའི་ལུགས་ཀྱི་ཚེ་དབང་སོགས་ཀྱི་ཆོས་འབྲེལ་གནང་བའི་སྐོར་ས་གནས་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་གར་སོང་ཆ་མེད་དུ་གྱུར་ནས་ཟླ་བ་གཅིག་ལྷག་གི་རྗེས་སུ་ཁོང་གི་ཕྱི་སྲིད་བློན་ཆེན་གྱི་ལས་གནས་ནས་གནས་དབྱུང་བཏང་བ་དང་ཕྱི་སྲིད་བློན་ཆེན་ཟུར་པ་ཝང་ཡི་སླར་ཡང་ཕྱི་སྲིད་བློན་ཆེན་དུ་བསྐོ་བཞག་བྱས་པའི་གནས་ཚུལ་སྐོར་དཔྱད་ཞིབ་དགོངས་ཚུལ་བཅར་འདྲི་ཞུས་པ་ཞིག་དང། དེ་ནས་ཆེད་སྒྲིག་གི་ལེ་ཚན་ནང Canada ནང་བཞུགས་མཁན་སངས་རྒྱས་སྐྱབས་ལགས་དེང་སང་རྐང་འཁོར་སྐོར་སྐྱོད་ཀྱི་ལམ་ནས་བོད་དོན་དྲིལ་བསྒྲགས་ཀྱི་ལས་འགུལ་སྤེལ་བཞིན་ཡོད་པའི་སྐོར་ཁོང་ལ་བཀའ་འདྲི་ཞུས་པ་ཞིག་དང། མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྦེལ་ཇམ་བོད་ཀྱི་ཆོས་རིག་འཛིན་སྐྱོང་ཚོགས་པའི་འཇམ་དབྱངས་བློ་འཕེལ་སློབ་གྲྭའི་སྐབས་དང་པོའི་མཐར་ཕྱིན་སློབ་ཕྲུག་རྣམས་མཇལ་ཁ་བསྩལ་སྐབས་རྒྱ་ནག་གཞུང་གིས་བོད་མི་ཚོར་དྲག་གནོན་ག་ཚོད་བྱས་ཀྱང་བོད་མི་རྣམས་ཀྱིས་བློ་མ་ཞུམ་པར

ངས་ཐོས་ཚོད་བྱས་ན། ལན་ཀྲོའུ་ཡུ་ནི་བར་སི་ཏི་གི་དགེ་རྒན་དེ་འདྲས་དགེ་རྒན་ཟེར་ནི་མི་འདུག་སློབ་ཕྲུག་དེ་འདྲས། ཨོ་ཁོང་ཚོས་བོད་ཡུལ་རྒྱ་ཡུལ་ལ་བསྒྱུར་ཡ་ཁག་པོ་ཤག་རེད། བོད་པའི་བློ་བསྒྱུར་ཡ་ཁག་པོ་ཤག་རེད། ད་རིམ་པས་རིམ་པས་གི་རྒྱ་ཡུལ་དེ་ཨི་ནི་བོད་ཀྱི་ཆོས་དང་རིག་གཞུང་གི་ཐོག་ལ་ཡང་འགྲོ་ཡ་ཅིག་གི་གོ་སྐབས་འདུག།

སྐྱབས་མགོན་རིན་པོ་ཆེ་དགོངས་པ་གཞིར་བཟུང་གི་ནི་ནམ་རྒྱུན། སྐྱབས་མགོན་རིན་པོ་ཆེའི་གསུང་དེ་ཡ་དེ། བོད་ཀྱི་སྐད་དང་ཡི་གེ་ཆོས་དང་རིག་གཞུང་ལ་བདག་པོ་རྒྱག་དགོས་ལབ་ན་ང་ཚོ་བོད་པ་ཚང་མ་ལ་གསུང་དེ་ཡ་དེ་རེད་དེ་གཞིར་བཟུང་གི་ང་ཚོ་གི་ནི་གོམ་པ་དང་པོ་འགྲོ་བོད་ཀྱི་གཞི་ནི་ཉིས་སྟོང་བརྒྱད་ཀྱི་ལོ་ནི་འཛིན་གྲྭ་གཅིག་ལ་ཕྲུ་གུ་བཅུ་ཐམ་པ་དང་དགེ་རྒན་གཅིག་འགྲོ་བྱེད་ཀྱི་ད་རིམ་པས་རིམ་པས་ང་ཚོ་རྒྱ་ཆེ་རུ་ཆེ་རུ་འགྲོ་བྱེད་ནི་ད་ལྟ་བོད་པ་སྡོད་ས་ས་གནས་ཁག་དྲུག་ལ་ནི་འཛིན་གྲྭ་ཁག་དྲུག། ཚུལ་གྱིས་བྱིན་ནས་ད་འདི། ད་ཡོད་ཀྱི་ང་ཚོའི་སློབ་མ་བཞི་བརྒྱ་སུམ་ཅུ་སོ་དྲུག་ཡོད། དགེ་རྒན་ལྔ་བཅུ་ང་གྲངས་གཅིག་ཡོད་ནི་ང་ཚོ་རྒྱུན་ལས་ལས་བྱེད་གྲངས་བཅུ་གཅིག་སུ་ཡོད་ལ། དེ་ཚང་མ་གི་དངོས་གནས་ཀྱི་ད་འདི་བོད་ཀྱི་སྐད་དང་ཡི་གེ་འདི། ད་འདི་ང་ཚོ་གི་དུས་ལ་བབས་ཚར་འདུག་ད་འདི་ང་ཚོ་གི་ཡོད་པའི་མི་རབས་འདི་གི་ནི་ཤི་ཐོག་གི་མི་རབས་དེ་ཚོ་ལ་ཅིག་ཡག་པོ་ཅིག་མ་བསླབས་པ་ཡིན་ན་ནི་བོད་པ་གི་བསམ་བློ་དང་འདུ་ཤེས་དང་དེ་ཚང་མ་མ་འགྱུར་བ་ཡིན་ན་ནི་རྗེས་མ་རྗེས་མ་ལ་ནི་ད་ཅིག་ང་བོད་པ་ཅིག་ཡིན་ལབ་ཡ་ཙམ་ཞིག་མ་གཏོགས་ནི་སོ་སོ་གི་སྐད་དང་ཡི་གེ་བརླག་བསྡད་ཡ་དེ། མངོན་སུམ་རྟོགས་མི་བྱེད་རན་འདུག་དེ་བྱེད་དུས་ཙམ་པ་ལ་ད་ང་ཚོ་ཚང་མ་གི་ལས་འགན་དུ་ཆགས་བསྡད་ཀྱི་ཡོད། ཡང་ཁོང་གིས་མུ་མཐུད་དུ་ད་ལན་སློབ་ཕྲུག་རྣམས་དང་ལ་དྭགས་བོད་ཁྱིམ་སློབ་ཕྲུག་དབར་དམིགས་བསལ་ལས་གཞི་ཇི་འདྲ་ཡོད་པའི་ཐོག། ད་རེས་ཀྱི་ལས་རིམ་ཆ་ཚོགས་པ་ཤེས་རིག་ལས་ཁུངས་ཀྱི་རྒྱབ་སྐྱོར་ལ་ན་རེ་ལས་རིམ་དེ་ཚང་མ་གོ་སྒྲིག་བྱེད་ཡོང་དུས་ཙམ་པ་ལ་ལ་དྭགས་བོད་ཁྱིམ་སློབ་གྲྭའི་ནང་ལོགས་ལ་ང་ཚོ་གཟིགས་སྐོར་འགྲོ་ཡ་ནི་ཕྲུ་གུ་ཕྲུ་གུ་བར་དུ་ལ་ཅིག་གི་བསམ་བློ་བརྗེ་རེས་བྱེད་ཡ་གི་ལས་རིམ་དེ་ང་ཚོ་གཙོ་ཆེ་ཤོས་ཀྱིས་འཛིན་གྱི་ཡོད། ད་རེས་སློབ་མ་ཁག་ཅིག་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཇལ་ཁ་ཞུ་རྒྱུར་བྱུང་བ་ནི་ཐེངས་དང་པོ་ཆགས་ཀྱི་ཡོད་པས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཁོང་ཚོར་བཅར་འདྲི་ཞུས་པར་ཐོག་མར་ཀ་ཡ་བསྟན་འཛིན་དབྱངས་སྐྱིད་ལགས་ནས་ད་ལན་སྦེལ་ཇམ་བོད་ཀྱི་ཆོས་རིག་འཛིན་སྐྱོང་ཚོགས་པའི་འཇམ་དབྱངས་བློ་འཕེལ་སློབ་གྲྭའི་སློབ་ཕྲུག་མང་པོ་ཕེབས་ཡོད་པའི་ནང་ནས་ལོ་ན་ཆུང་ཤོས་དེ་རེད་འདུག་ཁོང་གིས་རྒྱལ་བ་རིན་པོ་ཆེ་མཆོག་མཇལ་བའི་ཚོར་བར། ང་ཚོར་བ་སྐྱིད་པོ་བྱུང་སོང་ང་དེ་ཞིག་ངུ་དགོས་སོང་སྐུ་མདུན་མཆོག་ནང་ང་དེ་ཞིག་ངོ་དགོས་སོང།

ང་ཚོ་སྐད་དང་འདི་བདག་པོ་སྦྱར་ལ་སོགས་རྡོ་རྗེ་མ་ལས་ལས་སྣང་ང་ངས་སྐད་དང་འདི་ཤུགས་ཀྱང་འོད་དུ་མི་བྱེད་ན་ནི་ཚོ་ལ་ལ་བ་འོད་དུ། ལ་དྭགས་ས་གནས་ཀྱི་ཆགས་སྟངས་དེ་བོད་དང་དམིགས་བསལ་འདྲ་བོ་ཡོད་དུས་སྦེལ་ཇམ་བོད་ཀྱི་ཆོས་རིག་འཛིན་སྐྱོང་ཚོགས་པའི་འཇམ་དབྱངས་བློ་འཕེལ་སློབ་གྲྭའི་དགེ་རྒན་གྱི་བསྟན་འཛིན་ཆོས་འཛོམས་ལགས་ཀྱིས་སློབ་ཕྲུག་རྣམས་ད་ལན་ལ་དྭགས་ལ་ཕེབས་པས་ལ་དྭགས་བོད་འདྲ་བོ་ཡོད་དུས་སློབ་ཕྲུག་རྣམས་ནས་ཚོར་བ་དམིགས་བསལ་ཞིག་སྟོན་གྱི་ཡོད་པ་གསུངས་བྱུང། ཐེངས་འདིའི་སྦེལ་ཇམ་བོད་ཀྱི་ཆོས་རིག་འཛིན་སྐྱོང་ཚོགས་པའི་འཇམ་དབྱངས་བློ་འཕེལ་སློབ་གྲྭའི་སློབ་མ་རྣམས་བཞུགས་སྒར་དུ་ཕེབས་ཡོད་ཅིང་སྐབས་དེར་བོད་མིའི་སྒྲིག་འཛུགས་དང་དེ་བཞིན་བོད་པའི་སློབ་གྲྭ་ཁག་ཅིག་ལ་ལྟ་སྐོར་གྱིས་བོད་པའི་སྤྱི་ཚོགས་ཀྱི་རྒྱུས་ལོན་གནང་ཡོད་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད། རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐོག་མར་དེར་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་ནག་གཞུང་གིས་བོད་མི་མངོན་གསལ་མེད་པའི་ཚིག་བེད་སྤྱོད་གང་བྱུང་འོག་དང་གཞུང་གི་སྲུང་སྐྱོབ་ལ་གནོད་སྐྱོན་བཏང་བར་བཙོན་འཇུག་གི་ཉེས་ཆད་ཕོག་པ་རྣམས་གཞི་འཛིན་གྱི་ཐོ་གཞུང་ཁག་ནས་ཆེད་མངགས་མང་ཚོགས་ཐོག་མཐོང་རྒྱུ་མེད་པ་བཟོ་གི་ཡོད་པའི་སྐོར་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་བརྗོད་ཡོད་པ་རེད་འདུག་དེ་ཡང། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་རྒྱ་ནག་གཞུང་གིས་བོད་མི་གསང་བའི་ཐོག་ཁྲིམས་ཐག་བཅད་པའི་གཞི་འཛིན་ཐོ་གཞུང་ཁག་བོད་རང་སྐྱོང་ལྗོངས་ཟེར་བའི་མངའ་ཁུལ་ནང་མ་ཟད་རྒྱ་ནག་གི་ཞིང་ཆེན་གཞན་ཁག་ནང་ཆ་བགོས་བྱས་པའི་བོད་མི་འདུ་སྡོད་བྱེད་སའི་ཞིང་ཆེན་ཁག་གི་ནང་ཡང་བོད་མི་རྣམས་ཀྱི་ཐོ་གཞུང་མེད་པར་བཟོས་ཡོད་པའི་སྐོར་བརྗོད་འདུག་དཔེར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཟླ་བ་དང་པོའི་ནང་ཁ་བྲལ་གྱི་ལས་འགུལ་སྤེལ་བའི་ཉེས་མིང་འོག། ལོ་ངོ་ལྔའི་རྗེས་བཙོན་ཁང་ནས་བཙོན་གྲོལ་ཐོབ་པའི་བོད་ཀྱི་སྐད་ཡིག་ལས་འགུལ་བ་བཀྲ་ཤིས་དབང་ཕྱུག་ལགས་ཀྱི་སྐོར་རྒྱ་ནག་གི་ཁྲིམས་ཁང་ཞིག་ནས་ཁྲིམས་ཐག་བཅད་པའི་གཞི་འཛིན་ཐོ་གཞུང་ནས་མཐོང་རྒྱུ་མེད་པ་བཟོས་ཡོད་པ་རེད་འདུག་ཡང་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཟླ་བ་བདུན་པའི་ནང་འགྲོ་བ་མིའི་རྟོག་ཞིབ་ཚོགས་པས་བོད་པའི་དགེ་འདུན་པ་བཞིར་རྒྱལ་ཁབ་ཀྱི་སྲུང་སྐྱོབ་དང་འབྲེལ་བའི་དོགས་གཞིའི་འོག་བཙོན་འཇུག་གི་ཉེས་ཆད་ཕོག་པ་རྣམས་ཀྱི་མིང་ཐོ་རྒྱལ་ཁབ་ཀྱི་ཐོ་གཞུང་ནང་མཐོང་རྒྱུ་མེད་པ་བཟོ་བའི་སྐོར་གནས་ཚུལ་བཏོན་གནང་ཡོད་པ་རེད་འདུག། འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པའི་གོང་ཞུས་ཀྱི་དགེ་འདུན་པ་དེ་དག་ནི། གཞིས་ཀ་རྩེ་གྲོང་ཁྱེར་ནང་གི་བསྟན་འགྲོ་དགོན་པའི་དགེ་འདུན་པ་ཆོས་རྒྱལ་དབང་པོ་ལགས་དང་བློ་བཟང་སྦྱིན་པ་ལགས་ནོར་བུ་དོན་གྲུབ་ལགས་དང་ངག་དབང་ཡེ་ཤེས་ལགས་བཅས་པ་རྣམས་ལ། ཉིས་སྟོང་ཉི་ཤུ་ལོའི་ཕྱི་ཟླ་དགུ་པའི་ནང་ལོ་ངོ་ཉི་ཤུ་དང་བཅུ་དགུ་བཅུ་བདུན་དང་ལྔ་བཅས་ཀྱི་བཙོན་འཇུག་གི་ཉེས་ཆད་ཕོག་པའི་སྐོར་སོགས་གནས་ཚུལ་ནང་བཀོད་འདུག། ཡང། འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་གིས་སུད་སི་འབྲི་གུང་འཕོ་བ་ཆེན་མོའི་ལྗགས་ལུང་དང་མ་གཅིག་གྲུབ་པའི་རྒྱལ་མོའི་ལུགས་ཀྱི་ཚེ་དབང་སོགས་ཀྱི་ཆོས་འབྲེལ་གནང་བའི་སྐོར་འདི་ག། སུད་སིའི་གསར་འགོད་པ་རབ་སྒང་ཚེ་དབང་ཕུན་ཚོགས་ལགས་ཀྱིས་སྙན་སྒྲོན་ཞུ་གི་རེད། དེ་ཡང་སུད་སི་གྲོང་ཁྱེར་སཱན་ཀ་ལིན་གྱི་ཉེ་འདབས་རོར་ཤག་མགུར་འདི་ཚོགས་ཁང་གི་ནང་འབྲི་གུང་བཀའ་བརྒྱུད་འཕོ་བ་ཆེན་པོའི་ཆོས་ཚོགས་རྡོ་རྗེ་གླིང་གིས་གསོལ་འདེབས་ཞུས་པ་བཞིན་སྤྱི་ཟླ་བདུན་པའི་ཚེས་ཉེར་གསུམ་ནས་བཟུང་མི་གྲངས་ཆིག་སྟོང་མ་ཟིན་ཙམ་ལ་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་ནས་འབྲི་གུང་འཕོ་བ་ཆེན་མོའི་ལྗགས་ལུང་དང་དེ་ནས་མ་གཅིག་གྲུབ་པའི་རྒྱལ་མོའི་ལུགས་ཀྱི་ཚེ་དབང་ཟབ་མོ་བསྩལ་སོང། འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་གིས་ཐེངས་འདིའི་སུད་སི་ཁུལ་གྱི་མཛད་འཆར་ཁག་མཇུག་བསྒྲིལ་བའི་མཚམས་ཕྱི་ཟླ་བདུན་པའི་ཚེས་ཉེར་ལྔ་ཉིན་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པས་མི་མང་ཚོར་མཇལ་འཕྲད་དང་བཀའ་སློབ་གནང་པའི་བརྒྱུད་རིམ་གྱི་ཁྲོད་རིན་པོ་ཆེ་མཆོག་ལ་གཟིགས་ཚུལ་ཇི་བྱུང་བཀའ་འདྲི་ཞུས་པའི་བཀའ་ལན་དུ།
ལོ་རེ་དང་མ་འདྲ་འདིར་དོ་སྣང་བྱེད་ཀྱིན་ཏོག་ཙམ་མང་བ་མཐོང་ཟེར་ཡས་སྤྱི་བཏང་གིས། ནས་སྨོན་ལམ་ཚོགས་གཉེར་དུ་ཚུལ་ཤན་འདོན་དུ་གཙོ་བོ་ཡག་པོ་འདུག་གི་འདུག་ཅིག་མེད་ང་ཚོ་བོད་པ་གཅིག་ཏུ་གཏང་རོགས་ལ་ཡིན་ནས་ནས་སྤྱི་བཏང་ཕྱི་རྒྱལ་ནང་ལྟར་བོད་པ་ཚང་མ་ལ་བྲེལ་བ་ཚ་པོ་རེད་ནམ་རྒྱུས་ཉུལ་ཉུལ་རོགས་ཡོང་གི་འདུག་ཨ་ད་ནས་འདས་ལས་དཔོན་མང་པོ་སླེབས་འདུག་ཨ་དུང་ས་མ་སིམ་སྦས་པ་ཕལ་ཆེར་དེ་འདྲ་ཡོད་ས་རེད་ནས་དོ་སྣང་རོགས་སྔ་མ་དང་མ་འདྲ་དོ་སྣང་ཆེར་བྱེད་ཤག་བསམ་ས།
སུད་སི་ཁུལ་སྔར་དང་བསྡུར་ན་སྐད་ཡིག་ལ་ཏོག་ཙམ་དོ་སྣང་ཆེ་རུ་ཕྱིན་པའི་ཚོར་སྣང་བྱུང། ད་དུང་གལ་པོ་ཆེ་ལ་ནན་ཏན་གྱི་དཔེ་བཞིན་བོད་མི་རིགས་ཀྱི་ངོ་བོ་མཚོན་པའི་ཆོས་དང་རིག་གཞུང་དེ་དག་གི་རིན་ཐང་ཤེས་པའི་སྒོ་ནས་མུ་མཐུད་སྦྱངས་བརྩོན་རིག་པ་སྒྲིམ་པའི་ཐོག་བསྟན་པའི་བདག་པོ་སངས་རྒྱས་ཀྱི་མཛད་པ་སྐྱོང་ཡུལ་གནས་ས་ཁག་གི་ལོ་རྒྱུས་ལ་དོ་སྣང་དང་འབྲེལ་གནས་མཇལ་ལ་ཕེབས་རྒྱུ་དེ་ཤིན་ཏུ་གལ་འགངས་ཆེན་པོ་འདུག། འདི་ལོ་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་གིས་དམིགས་བསལ་གལ་འགངས་བཞེས་ཏེ་རྒྱ་གར་མཉན་ཡོད་དུ་དབྱར་གནས་གོ་སྒྲིག་གནང་གི་ཡོད་ཅེས།
འདི་གནས་སྤྱི་དང་མཉན་ཡོད་ཀྱི་གནས་དེ་གནས་ཆེན་འདི་དག་ཀྱང་གནས་ཆེན་བརྒྱད་ནང་གཅིག་རེད། གནས་འདིའི་ནང་ལ་སངས་རྒྱས་བཅོམ་ལྡན་འདས་དེ་ནི་ཐོག་མ་དང་བཞུགས་གནས་གཙོ་བོ་ར་བ་དེ་ཡིན་ས་རེད། སངས་རྒྱས་བཅོམ་ལྡན་འདས་ཡང་དེ་བཞུགས་གནས་ལྟེ་བ་ར་བ་དེ་བྱས། དབྱར་གནས་གནང་ས་དང་པོ་དེ། དབྱར་གནས་དང་པོ་འདི། པའི་གནང་ས་དེ་བྱས། དབྱར་གནས་འདི་ཡ། ལོ་ཉི་ཤུ། ཁྱོན་བསྡོམས་པའི་ལོ་ཉི་ཤུ་རྩ་ལྔ། དབྱར་གནས་བཞུགས་ཞེས་འདི་འདྲ་ཟེར། དེ་ཡིན་དུས་ད་བི་ཀའི་ཡ། ལྷ་ཁང་ཅིག་བཙུགས་ནས། ཇི་ལྟར་ང་ཚོ་ནང་པའི་བོད་ཀྱི་ལྷ་ཁང་འདི་འདྲ་ཡོད་མ་རེད་འདི་ཉལ་ཡ། དེ་ཡིན་དུས་དང་པོ་དེ་ཡ་ལྷ་ཁང་ཅིག་བཙུགས་བྱས་འདི། ད་གནས་ཆེན་ཞུ་མཁན་སུ་རེད་གནས་ཆེན་ཕེབས་པ་ལ་ག་རེད། མཛད་སྒོ་ག་རེ་གནང་ན་ཡང་དེ་ནི་རིས་མེད་ར་བ་རེད། བྱས་བྱས་དེ་ནི་སུ་ཕེབས་ན་ཡང་དེ་གནང། ད་བཞུགས་པ་ཡིན་ན་བཞུགས་ས་དུ་སུ་དེ་སྐབས་བསྟུན་བྱས། མཁས་པ་ར་བ་བྱས་བྱས་ད་དེ་འདྲའི་ཆ་རྐྱེན་ར་བ་བསྐྲུན་བྱས། གནས་ཆེན་ལ་ཕེབས་ངེས་རེད། ད་རེས་འདིའི་ནང་གཙོ་བོ་དེ་ངས་ཕེབས་མཁན་དེ་ནི་ད་དེ་གཙོ་བོ་དེ་དབྱར་གནས་ཅིག་ཚུགས་ཡ།
སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་དྲན་པའི་སྒོ་ནས་ཐའེ་ཝན་གཙོ་བོར་གྱུར་པའི་ནང་པའི་ཡུལ་གྲུ་ཁག་ནས་དགེ་སློང་མ་རྣམས་ལྷན་འཛོམས་ཀྱིས་སྤྱི་ཟླ་བརྒྱད་པའི་ཚེས་གཅིག་ནས་དབྱར་གནས་དབུ་འཛུགས་ཀྱིས་སྒོམ་སྒྲུབ་ཉམས་ལེན་མཛད་རྒྱུ། དེ་ནས་སྤྱི་ཟླ་དགུ་པའི་ཚེས་བཅུ་བཞི་དང་བཅོ་ལྔ་ཉིན་གྲངས་གཉིས་ཀྱི་རིང་མཉན་ཡོད་དུ་དགེ་སློང་མའི་དབྱར་གནས་ཐེངས་དང་པོ་བསྐྱངས་པའི་དགའ་སྟོན་མཛད་སྒོ་མཛད་རྒྱུའི་འཆར་གཞི་ཡོད། སྤྱི་ཟླ་དགུ་པའི་དགེ་ཟླ་རེའི་བཅུ་བཞི་བཅོ་ལྔ

ཉིན་མོ་ལ་ད་ལྟ་རྒྱལ་ཁབ་སུ་སུ་སུ་ཡིན་ནས་ཕེབས་ཡོད་ན་དེའི་གི་གཞུང་ཚབ་དེ་གི་ཚང་མ་ལྡི་ལི་གི་གཞུང་ཚབ་དེ་གི་གདན་འདྲེན་ཞུས་བྱས་མཛད་སྒོ་དེ་ག་པོ་རུ་བྱས་ཡོད་ད་ལྟ་དགེ་སློང་མ་གི་དབྱར་གནས་འདི་འདྲའི་ཚུལ་ལ་ཕེབས་བྱས་ད་གནས་ཡོད་ད་དང་པོ་ར་བ་འདི་འདྲའི་ར་བ་རེད་འདྲའི་ཅིག་ཡོད་ཞུ་ཡག་ཡིན་ལགས། མཇུག་ཏུ་སུད་སི་ཁུལ་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་གིས་གསུང་ཆོས་གོ་སྒྲིག་གནང་མཁན་བླ་མ་ཀུན་བཟང་ལགས་སུ་མཛད་འཆར་སྔ་རྟིང་ཚང་མ་ལེགས་འགྲུབ་བྱུང་མིན་བཀའ་འདྲི་ཞུས་པའི་བཀའ་ལན་དུ། ད་དེ་རིང་འདི་ཡག་པོ་ཞེ་དྲག་བྱུང་སོང་ང་ཚོ་དང་པོ་དེ་སེམས་ཁྲལ་བྱུང་སོང་གང་ཡིན་ཟེར་ན་འདི་ཏེ་སུས་ནམ་རྒྱུན་གི་ཅིག་དུས་ཆེན་གང་རེད་བླ་ཆེན་གང་ཕེབས་སུ་ཚོགས་ས་དེ་འདྲ་གང་ཡིན་མ་ཡིན་པ་ནམ་རྒྱུན་ནི་ད་ཝིན་ཊར་ཐུར་དང་ཛུ་རིག་དང་དེ་བ་ཚོགས་ཡོད་རེད་བྱས་ཙང་རོར་ཤག་ལ་ག་འདྲ་འདྲ་བྱུང་བསམ་སོང་དེ་རིང་མི་མང་པོ་ཞེ་དྲག་སླེབས་ཤག་ཡིན་ལྷག་པར་དུ་ང་ཚོ་ད་ལྟ་གནང་ཡ་དེ་འབྲི་གུང་འཕོ་བ་ཆེན་མོ་གི་ལྗགས་ལུང་རེད་འབྲི་གུང་འཕོ་བ་ཆེན་མོ་དེ་སྔོན་མ་ཡིན་ན་ལོ་བཅུ་གཉིས་ཀྱི་ནང་ཐེངས་མ་རེ་རེ་མ་གཏོགས་གནང་ཡོད་མ་རེད་ད་དེང་སང

ཨ་ནི་ད་ལོ་གཉིས་གསུམ་གཅིག་གི་གོང་ལ་ཡ་འཛམ་གླིང་ནང་ལ་ཡ་ནད་ཡམས་མང་པོ་ཅིག་ཞུགས་མི་ཤི་གསོན་མང་པོ་ཅིག་དེ་འདྲའི་དཀའ་ངལ་མང་པོ་འཕྲད་པ་ཡིན་ཙང་ཨ་ནི་འཕོ་བ་དེ་དཔེ་གལ་ཆེན་པོ་ཅིག་མཐོང་ནས་མི་མང་པོ་བཅར་ཤག་དེ་ཡིན་ནས་ང་རང་ཚོའི་དམིགས་ཡུལ་དེ་བརྩོན། སྤྱིར་ལྷར་བཅས་སྲིད་ཞིའི་གཙུག་རྒྱན་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བའི་དབང་པོས་དབུས་རིས་མེད་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་ཞབས་པད་བརྟན་པ་ད་ལྟ་འཛམ་གླིང་ནང་དམག་འཁྲུག་ཡོད་དང་ཡོད་བཞིན་པ་རྣམས་མྱུར་དུ་ཞི་བ་ཨ་ནི་ང་རང་ཚོ་ཁ་བ་གངས་ཅན་གྱི

ཁ་བྲལ་ལ་ངོ་རྒོལ་དང་རྒྱ་ནག་གཅིག་གྱུར་ལ་ཁས་ལེན་དགོས་པའི་ས་ཡིག་རྒྱག་འཇུག་བཞིན་ཡོད་འདུག་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་གཅིག་ཉིན་རྒྱ་ནག་གཞུང་གིས་མཚོ་སྔོན་ཞིང་ཆེན་མགོ་ལོག་ཁུལ་དགའ་བདེ་རྫོང། གོང་མ་ཡུལ་ཚོའི་ནང་བསྟན་ཞེས་པ། ཡུལ་དེའི་འབའ་རྒན་དགོན་པའི་དགེ་འདུན་པ་ཚོར། མེས་རྒྱལ་གཅིག་གྱུར་དང་ཁ་བྲལ་གྱི་བྱ་སྤྱོད་སྤེལ་མི་ཆོག་པའི་ལས་འགུལ་དང་འབྲེལ། དགོན་པ་དེའི་དགེ་འདུན་པ་ཚང་མར་ཁ་བྲལ་གྱི་བྱ་སྤྱོད་རིགས་མི་སྤེལ་རྒྱུའི་ས་ཡིག་བརྒྱབ་བཅུག་ཡོད་པ།

ཀྲུང་ཧྭ་མི་རིགས་ཀྱི་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་བརྟན་པོ་བཙུགས་ནས་ང་ཚོས་བྱ་སྤྱོད་སྤེལ་བའི་ཁས་ལེན་མིང་རྟགས་བྱེད་སྒོ་སྤེལ་ཞེས་པའི་སྦྱར་ཡིག་སྟེང་དགོན་པའི་དགེ་འདུན་པ་ཚོར་ས་ཡིག་རྒྱབ་བཅུག་བཞིན་པ་མཐོང་རྒྱུ་འདུག་ལ། གོང་ཞུས་བོད་ནང་གི་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ། སྤྱིར་ན། དགོན་པ་ཁག་ཏུ་དྲིལ་བསྒྲགས་ཀྱི་བྱེད་སྒོ་ཁག་རྒྱུན་གཏན་ལྟ་བུ་ཡིན་ན་ཡང། དེང་སྐབས་འདོད་མོས་ཡོད་མེད་ལ་ལྟོས་མེད་ཀྱིས་ངེས་པར་དུ་ས་ཡིག་རྒྱག་འཇུག་པ་སོགས་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག་རྒྱ་ནག་གཞུང་གིས་འདི་ལོའི་ཕྱི་ཟླ་དྲུག་པ་ནས་ནང་ནས་ནག་ཆུ་གྲོང་ཁྱེར་ཤན་རྫོང་གི་དགོན་པ་ཁག་ཏུ་དགེ་འདུན་པ་ཚོར ྋགོང་ས་མཆོག་ལ་ངོ་རྒོལ་གྱི་ལས་འགུལ་ནང་ཞུགས་དགོས་པའི་ས་ཡིག་རྒྱབ་འཇུག་པ་སོགས་བྱས་ཡོད་པ་རེད་ལ། བོད་གནས་ལྟ་ཞིབ་ཁང་གི་བོད་གནས་ཉམས་ཞིབ་པ་པདྨ་རྒྱལ་ལགས་ནས་རྒྱ་ནག་གཞུང་གིས་བོད་ནང་གི་དགོན་སྡེ་ཁག་ཏུ ྋགོང་ས་མཆོག་ལ་ངོ་རྒོལ་དགོས་པའི་ལས་འགུལ་ཤུགས་ཆེར་སྤེལ་བཞིན་པ་དེས་མི་རབས་གསར་པ་ཚོའི་སེམས་ནང་དུ ྋགོང་ས་མཆོག་ལ་རྩ་བ་ནས་མེད་པར་གཏོང་རྒྱུའི་ཐབས་ཤེས་ཤིག་ཡིན་པ་འགྲེལ་བརྗོད་གནང་བྱུང། མི་རབས་གསར་པ་འདིའི་སེམས་ཀྱི་ནང་ལོགས་ནས་ཏཱ་ལའི་བླ་མ་ལབ་ཡ་དེ་མེད་པ་བཟོ་ཡ་དེ་བཞིན་ད་ག་ནང་བཞིན་སྲོལ་རྒྱུན་གྱི་རིག་གནས་ཀྱི་ད་ཁོའི་བག་ཆགས་དེ་བྱུང་བ་རྩ་བ་ནས་མེད་པ་བཟོ་ཡ་གི་ཆེད་དུ།
ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བདུན་པའི་ཚེས་ཉི་ཤུ་བཞི་ཉིན་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གོ་སྒྲིག་འོག་གཞོན་སྐྱེས་ནུས་སྟོབས་གོང་འཕེལ་གྱི་ཟབ་སྦྱོང་ཞིག་ཉིན་ལྔའི་རིང་བཞུགས་སྒར་དྷརམ་ས་ལ་རུ་ཝཱ་ར་ཎ་སི་གཙུག་ལག་སློབ་གཉེར་ཁང་དང། སྦེང་ལོར་ཏཱ་ལའི་བླ་མའི་མཐོ་སློབ་དང་གཞན་མཐོ་སློབ་ཁག་བཅས་དང། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དང་ལྡི་ལི་མཐོ་སློབ་བཅས་གཞོན་སྐྱེས་གྲངས་ཉི་ཤུ་རྩ་གསུམ་ཙམ་མཉམ་ཞུགས་གནང་བཞིན་འདུག་དེ་ཡང་ཟབ་སྦྱོང་གི་ཉིན་དང་པོའི་དབུ་འཛུགས་མཛད་སྒོའི་སྐབས་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང་ཚོགས་གཞོན་སྒྲོལ་མ་ཚེ་རིང་རྣམ་གཉིས་ཕེབས་ཞུགས་གནང་འདུག་སྐབས་དེར་སྤྱི་འཐུས་ཚོགས་གཙོ་མཆོག་གིས་ཚོགས་བཅར་བ་རྣམས་ལ་ཟབ་སྦྱོང་དེ་ལྟར་གོ་སྒྲིག་གནང་དགོས་པའི་དམིགས་ཡུལ་དང་དགོས་པ་རྒྱུ་མཚན་གཙོ་བོ་ནི་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང། སྐད་ཡིག་དང་ཡ་རབས་བཟང་སྤྱོད་ཀྱི་གོམས་གཤིས་རྣམས་མི་རབས་གཅིག་གིས་གཅིག་ལ་རྩིས་སྤྲོད་རྒྱུན་འཛིན་ཆེད་དང། བོད་པ་རང་གི་ཐོག་ནས་བོད་ཀྱི་རྩ་དོན་ཐོག་ལ་གོ་རྟོགས་སྤེལ་རྒྱུ། གལ་ཆེན་པོ་ཡིན་པ་ཆགས་ཡོད་པ་གསུངས་འདུག་དེ་ཡང་ཚོགས་གཙོ་མཆོག་གིས། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེའི་བྱིན་རླབས་ལ་བརྟེན་ནས་བོད་པའི་གནད་དོན་དེ་རྒྱལ་སྤྱིའི་སྤྱི་ཚོགས་ནང་ཚད་མཐོ་པོ་སླེབས་ཡོད་པ་དང། དེ་བཞིན་རྒྱ་དམར་གཞུང་གི་སྲིད་བྱུས་འཛིན་སྟངས་ཐོག་ནས་བོད་ནང་གི་ཆོས་དད་རང་དབང་དང་ཁོར་ཡུག་གི་གནས་བབ། དེ་བཞིན་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་བོད་རྒྱ་དཀའ་རྙོག་སེལ་ཐབས་བཅས་ཀྱི་ཐོག་ལ་དོ་སྣང་དང་གོ་རྟོགས་སྤེལ་རྒྱུ་ཤིན་ཏུ་གལ་ཆེན་པོ་ཡིན་པ་འགྲེལ་བརྗོད་དང་འབྲེལ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བྱུང་རིམ་སྐོར་ཡང་ངོ་སྤྲོད་གསུང་བཤད་གནང་འདུག་དེ་བཞིན་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས་བཀའ་སློབ་གནང་འདུག་ཡང་གཞོན་སྐྱེས་རྣམས་ལ་རེ་བ་ཆེན་པོ་ཡོད་པ་དང་གཞོན་སྐྱེས་རྣམས་མཐོང་རྒྱ་ཆེན་པོ་ཡོད་པ་དང་ཕྱི་མི་ལ་བོད་དོན་འགྲེལ་བཤད་བརྒྱབ་ཐུབ་རྒྱུ་དང་བོད་མིའི་སྒྲིག་འཛུགས་ཀྱི་སྐོར་ལ་གོ་རྟོགས་དགོས་པ་སྐོར་གསུངས་འདུག། ཟབ་སྦྱོང་དེའི་རིང་ན་གཞོན་ཚོ་རིམ་བཞིན་རྡ་རམ་ས་ལའི་དབུས་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་ནང་ལྟ་སྐོར་ལ་ཁྲིད་གནང་ཡག་རེད་འདུག།
ཟླ་ངོ་གཅིག་ཙམ་རིང་གར་སོང་ཆ་མེད་དུ་གྱུར་པའི་ཆིང་ཁང་རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱི་གོ་གནས་ནས་ཕྱིར་འདོན་བྱས་པའི་གནས་ཚུལ་རྒྱ་ནག་གི་གཞུང་འབྲེལ། CCTV། ཞེས་པའི་བརྙན་འཕྲིན་ལས་ཁང་དེས་བརྗོད་ཡོད་པ་རེད་འདུག་རེས་གཟའ་མིག་དམར་ཉིན་རྒྱ་ནག་གཞུང་གིས་གློ་བུར་དུ་ཕྱིར་བསྒྲགས་བྱས་པའི་གནས་ཚུལ་དེའི་ནང་ཆིང་ཁང་གི་ཚབ་ཏུ་ད་ལྟའི་རྒྱ་ནག་གི་ཕྱི་སྲིད་དཔོན་རིགས་མཐོ་ཤོས་ཝང་དབྱི་གིས་ཕྱི་སྲིད་བློན་ཆེན་གྱི་གོ་གནས་བཟུང་རྒྱུ་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་ཝང་དབྱི་ནི་དེ་སྔོན་ཆིང་ཁང་གི་གོང་རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱི་གོ་གནས་དེ་བཟུང་ཡོད་པ་རེད། ཆིང་ཁང་རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱི་གོ་གནས་ནས་ཕྱིར་འདོན་བྱེད་རྒྱུའི་ཐག་གཅོད་དེ་རེས་གཟའ་ཟླ་བ་ཉིན་རྒྱ་ནག་གི་གུང་ཁྲན་ཏང་གི་ཆབ་སྲིད་ཅུས་རྒྱུན་ལས་ཚོགས་པ་ཚོགས་རྗེས། རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་རྣམས་དམིགས་བསལ་གྱི་ཚོགས་འདུ་ཞིག་སྐོང་ཚོགས་བྱས་ནས་ཐག་གཅོད་བྱས་པའི་སྐོར་གནས་ཚུལ་ནང་བཀོད་འདུག་ཆིང་ཁང་གི་གནས་བབ་དང་ཁོང་ག་པར་ཡོད་མེད་སྐོར་ཕྱི་རྒྱལ་གྱི་ཕྱི་འབྲེལ་དཔོན་རིགས་དང་སྤྱི་ཚོགས་དྲ་རྒྱའི་ཐོག་འཆལ་གཏམ་མང་པོ་ཁྱབ་པར་ལྟོས་མེད་ཀྱིས་ཁ་སྔོན་ཕྱི་ཟླ་བདུན་པའི་ཚེས་བཅུ་བདུན་ཉིན་རྒྱ་ནག་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་མ་མའོ་ནིང་ཡིས། རྒྱ་ནག་གི་ཕྱི་འབྲེལ་ལས་དོན་ཁག་ནམ་རྒྱུན་ལྟར་འགྲོ་བཞིན་ཡོད་ཅེས་འགྲེལ་བརྗོད་བྱས་པ་ལས་གོང་ཞུས་ཀྱི་འཆལ་གཏམ་དེ་དག་ངོས་ལེན་མེད་པའི་སྐོར་བརྗོད་མེད་པ་རེད་འདུག་རྒྱ་ནག་གཞུང་གིས་ཆིང་ཁང་དུ་འཁྲབ་སྟོན་དང་འདྲ་བའི་བྱེད་བབ་དེར་སྤྱི་ཡོངས་ཐོག་ནས་སྐྱོན་བརྗོད་ཤུགས་ཆེ་བྱུང་བ་དང་གཞུང་ཕྱོགས་ཀྱི་ཐག་གཅོད་ཁག་མངོན་གསལ་མེད་པ་དེར་ཡིད་ཆེས་བྱེད་རྒྱུ་དེ་དཀའ་བའི་རང་བཞིན་ཞིག་ཆགས་པ་མ་ཟད་རྒྱ་ནག་གི་དཀའ་རྙོག་འཕྲད་པའི་ཕྱི་སྲིད་ཐོག་གི་འབྲེལ་བ་བྱེད་ཕྱོགས་དེར་ཡིད་བརྟན་མེད་པ་དེ་ཡང་ཤུགས་ཆེ་རུ་བཏང་ཡོད་པ་རེད་འདུག།
ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཁང་གློ་བུར་དུ་གནས་དབྱུང་བཏང་ཐད་རང་ལོ་དྲུག་ཅུ་རེ་དགུ་ཡིན་པ་ཕྱི་སྲིད་བློན་ཆེན་ཟུར་པ་ཝང་ཡེ་བསྐྱར་དུ་ཕྱི་སྲིད་བློན་ཆེན་ལ་བསྐོ་གཞག་བྱས་འདུག་རེས་གཟའ་མིག་དམར་ཟླ་བ་བདུན་པའི་ཚེས་ཉི་ཤུ་ལྔ་ཉིན་རོའེ་ཐར་གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན། ཝང་ཡེ་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཉིས་སྟོང་བཅུ་གསུམ་ནས་བྱས་ཏེ་ད་ཆ་ལོ་ངོ་བཅུ་ཕྲག་གཅིག་ཙམ་འགྲོ་ཡི་ཡོད་པ་མ་ཟད། ཁོང་གིས་ཉི་ཧོང་ནང་བཅའ་སྡོད་རྒྱ་ནག་གི་གཞུང་ཚབ་ཆེན་མོའི་འགན་འཁྱེར་ཡོད་པ་དང། ཐའེ་ཝན་ཐོག་སྲིད་བྱུས་གཏན་འབེབས་ཀྱི་ལས་དོན་གཞུང་ལས་ཁང་གི་འགན་འཛིན་ཡང་ཡིན་པ་རེད། ད་ལྟའི་ཆར་ཝང་དབྱི་ནི་རྒྱ་ནག་དམར་ཤོག་ཚོགས་པའི་ཕྱི་འབྲེལ་ལས་དོན་ལྷན་ཁང་གི་འགོ་ཁྲིད་རེད་འདུག་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཝང་དབྱི་ཡིས་ཨ་རིའི་ཕྱི་སྲིད་བློན་ཆེན Antony Blinken ལ་ཤེད་ངོམ་སྟོན་པའི་གནས་སྟངས་འོག་ནས་རྒྱ་ནག་མཉམ་འབྲེལ་བ་བྱ་རྒྱུ་མཚམས་འཇོག་བྱེད་དགོས་ཀྱི་རེད་ཅེས་བརྗོད་ཡོད་པ་རེད། དེ་བཞིན་ཟླ་བ་སྔོན་མ་པེ་ཅིང་དུ་ཝང་ཡེ་ཡིས་ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken ལྷན་མཇལ་འཕྲད་སྐབས་ཁོང་གིས་དམངས་གཙོའི་མཚོ་གླིང་ཐེ་ཝན་ཐོག་རྒྱ་ནག་ངོས་ནས་ནང་འགྲིག་དང་གུ་བཤངས་རྩ་བ་ནས་བྱ་ཐབས་མེད་ཅེས་ནན་བརྗོད་བྱས་ཡོད་པ་རེད། དེ་བཞིན་ཉིས་སྟོང་བཅུ་དྲུག་ལོར་ཁེ་ན་ཌའི་གསར་འགོད་པ་ཞིག་གིས་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་གི་སྐོར་དྲིས་བར་ཝང་ཡེ་ཡིས་དྲི་བ་དེ་དག་ནི་རྒྱ་ནག་ལ་མི་དགའ་བའི་ཕྱོགས་རིས་དང་ང་རྒྱལ་ཅན་གྱི་དྲི་བ་ཅན་ཞིག་ཡིན་པ་ལན་འདེབས་བྱས་འདུག་ཝང་ཡེ་ནི་ཆབ་སྲིད་ཀྱི་འབྲེལ་ལམ་ཐོག་གྲུང་ཤ་དོད་པོ་དང་ཐབས་ཇུས་མཁས་པ་ཡོད་པར་རྒྱ་ནག་གི་གསར་ལམ་ཁག་གིས་ངོས་འཛིན་བྱེད་པ་དང་འབྲེལ་ཁོ་རང་ལ Silver Fox འམ་ཝ་མོ་དཀར་པོ་ཞེས་མིང་འབོད་སྲོལ་ཡང་འདུག།
གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིང་ཁང། གར་སོང་ཆ་མེད་དུ་གྱུར་ནས་ཟླ་བ་གཅིག་གི་ལྷག་གི་རྗེས་སུ། ཁོང་ཕྱི་སྲིད་བློན་ཆེན་གྱི་ལས་གནས་ནས་གནས་དབྱུང་བཏང་བ་དང། ཕྱི་སྲིད་བློན་ཆེན་ཟུར་པ། ཝང་ཡེ་སླར་ཡང་ཕྱི་སྲིད་བློན་ཆེན་དུ་བསྐོ་གཞག་བྱས་ཡོད་པའི་གནས་ཚུལ་སྐོར། འདི་གའི་ལས་བྱེད་དོན་གྲུབ་རྣམ་རྒྱལ་ལགས་ཀྱིས། རྒྱ་བོད་གནད་དོན་ཉམས་ཞིབ་པ། ཀུན་དགའ་བཀྲ་ཤིས་ལགས་སུ་དཔྱད་གཞིའི་དགོངས་ཚུལ་བཅར་འདྲི་ཞུས་པ་ཞིག་གསན་རོགས་གནང། ད་ལྟ་ད་ལྟ་རྒྱ་ནག་ཕྱི་སྲིད་བློན་ཆེན་ཇིན་ཀང་འདི་ཁ་སིང་ཟླ་བ་དྲུག་པའི་ཚེས་ཉི་ཤུ་ལྔ་ནས་ད་ཁོ་ཡལ་ནས་ཆགས་རེད་འདི་དངོས་ཡོད་རེད་ད་དེ་ནས་འདི་གནས་ཚུལ་མང་པོ་ཞིག་ད་འདི་པར་ཐོན་རྗེས་ད་མི་མང་པོ་ཅིག་གིས་ཇིན་ཀང་ག་རེ་བྱས་པ་རེད་ཟེར་ཡ་འདི་ད་རྒྱལ་སྤྱི་ཁྱོན་ཡོངས་གསར་འགྱུར་ཆགས་རེད་བ། BBC Reuters ད་ཨ་རིའི ABC ཚང་མས་རེད་ད་འདི་འདྲ་ཅིག་གིས་ཡོད་བཞིན་པའི་སྐབས་འདི་ལ་ད་མིའི་ཚོད་དཔག་སྣ་ཚོགས་བྱུང་ཚོད་དཔག་འདི་གའི་དེ་ར་སྤྲོད་ཀྱི་ཁེལ་ཡོད་མ་རེད། རེད་དེ་ལས་ད་རྒྱ་ནག་གཞུང་གིས་ག་རེ་འགྲེལ་བཤད་བརྒྱབ་ཡོད་རེད་ཟེར་ན་སྔར་ནི་ཝང་དབྱི་སི་ཉན་དེས་ད་ལྟ་ཨ་རིའི་ཕྱི་སྲིད་དྲུང་ཆེ་དང་གྱེས་བྱུང་སྟབས་གཙོ་བོ་དེ་གཟུགས་པོའི་འཕྲོད་བསྟེན་གནས་སྟངས་འོག་གི་ཡིན་ཟེར་འགྲེལ་བཤད་དེ་རེད། ད་ཡིན་ནའི་ལས་ད་ང་ཚོ་དེའི་ཉི་ཤུ་རྩ་ལྔ་རེད་རྒྱ་ནག་ནང་ལ་ཡང་ཉི་ཤུ་རྩ་ལྔ་དགོང་དག་བྱས་ཟེར་ད་ག་རེ་ཐག་གཅོད་བྱས་ཡོད་རེད་ཟེར་ན་ཨ་ནི་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་ཨ་ནི། ནམ་རྒྱུན་དངོས་སུ་ཚོགས་འདུ་མེད་པའི་སྐབས་ལ་རྒྱུན་ལས་ཚོགས་འདུ་ཟེར་ཚོགས་ཡ་ཡོད་རེད་དེ། ཨ་ནི་ཚོགས་ཀྱི་ཡིན་ཟེར་ཅེས་གློ་བུར་ཐོབ་ཀྱང་ཁྱེད་ཚོ་བདག་ཏུ་བཏང་ཡོད་དེ་མི་ཚོས་ཚོད་དཔག་བྱས་ན་ད་ཕལ་ཆེར་ཆིན་ཀང་སྐོར་མེད་འགྲོ་ཟེར་ཨ་ནི་ཏག་ཏག་ད་ལྟར་གཞུང་འབྲེལ་གྱི་ནང་ལ་ག་རེ་ལབ་ཡོད་རེད་ཟེར་ན་ད་ཆིན་ཀང་ལ་ཡར་གསལ་པོ་མཁྱེན་དགོས་པ་གཅིག་ལ་ནམ་རྒྱུན་གོ་གནས་གཉིས་ཡོད་རེད། རྒྱལ་དོན་ཨུ་ཡོན་དང། ཕྱི་སྲིད་བློན་ཆེན་གཅིག་ལྕོགས་ཟེར་གྱི་ཡོད་རེད་ད་རྒྱལ་དོན་ཨུ་ཡོན་དེ་གོ་གནས་མཐོ་བ་རེད། ཕྱི་སྲིད་བློན་ཆེན་དེ་སྲིད་བློན་གཞོན་པའི་འོག་གི་གོ་གནས་ལ་བརྩིས་ཡོད་རེད། སྤྱིར་བཏང་རྒྱལ་དོན་བློན་ཆེན་དང་ཕྱི་སྲིད་བློན་ཆེན་གཅིག་ལྕོགས་ཆིན་ཀང་ཟེར་ལབ་ཀྱི་ཡོད་རེད། ད་ད་རང་གི་ནང་ལ་ག་རེ་ཡོད་རེད་ཟེར་ན། ཨ་ནི། རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ཚོགས་འདུ་ཚོགས་ནས་ཨ་ནི། ཆིན་ཀང་གིས་གཅིག་ལྕོགས་བྱེད་བཞིན་པའི། ཕྱི་སྲིད་བློན་ཆེན་གྱི་གོ་གནས་དེ་ཨ་ནི་མེད་པ་བཟོས་པ་ཡིན་ཟེར་ད་ཕྱིར་འབུད་ཟེར་བའི་ཚིག་དེ་བེད་སྤྱོད་བཏང་ཡོད་མ་རེད་ད་རྒྱ་སྐད་ནང་ལ་ཡིན་ན་ཚིག་གཉིས་ཀྱི་བེད་སྤྱོད་བྱེད་སྟངས་ཤིག་ཡོད་རེད་དེ་ཡིན་ན་ནི་ཚིག་དེ་འཇམ་པོ་དེ་བེད་སྤྱོད་བཏང་ཡོད་རེད་ད་ཚིག་རང་ལ་ཡང་ད་འཇམ་པོ་དེ་བེད་སྤྱོད་བཏང་བྱས་ཨ་ནི་མེད་པ་བཟོས་པ་ཡིན་ཟེར་ཕྱི་སྲིད་བློན་ཆེན་དེ་ད་རྒྱ་ནག་གི་ཕྱི་སྲིད་ཡོངས་རྫོགས་འགན་ཁུར་བྱེད་མཁན་ཝང་ཡི་གིས་གཅིག་ལྕོགས་བྱེད་ཀྱི་རེད་ལབ་དུས་ཕྱི་སྲིད་བློན་ཆེན་གསར་པ་གཅིག་བསྐོས་ཡོད་མ་རེད་ཝང་ཡི་གིས་གཅིག་ལྕོགས་བྱེད་ཀྱི་ཡོད་རེད་ད་ཡིན་ན་གསལ་པོ་དེ་ག་རེ་རེད་ཟེར་ན། ཆིན་ཀང་གི་ཕྱི་སྲིད་བློན་ཆེན་གྱི་གོ་གནས་དེ་མེད་པར་བཟོས་པ་ཡིན། གཅིག་ལྕོགས་བྱེད་ཡག་ཕྱི་སྲིད་དེ་ཟེར་དུས་རྒྱལ་དོན་བློན་ཆེན་གྱི་གོ་གནས་དེ་རང་འཇགས་བཞག་ཡོད་རེད། མེད་པར་བཟོས་པ་ཡིན་ལབ་ཡོད་མ་རེད། ད་དེའི་ཐོག་ནས་བལྟས་ཡོང་པའི་སྐབས་ལ་ཡང། ད་གང་ལྟར་ཆིན་ཀང་གི་ཆབ་སྲིད་ཀྱི་གནད་དོན་ཞེ་པོ་ཅིག་ཆེན་པོ་ཨ་ཡིན། གལ་སྲིད་ཆབ་སྲིད་ཀྱི་གནད་དོན་ཆེན་པོ་ཞེ་པོ་ཅིག་ཡིན་ན་ཨ་ནི་གཉིས་ཆར་མེད་པར་བཟོས་པ་འདི་ཡོང་གི་རེད་ཅེས་འདི་ལབ་གི་ཡོད་རེད། རེད་དེ་ལས་ད་དེ་ང་རའི་ལྟ་སྟངས་ནི་ག་རེ་ཡོད་རེད་ཟེར་ན། ཨ་ནི་རྒྱལ་དོན་བློན་ཆེན་གྱི་གོ་གནས་དེ་མེད་པ་བཟོ་ཡ་དེ་ཨ་ནི་ད་ལྟའི་དེ་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ཚོགས་ན་མ་གཏོགས་རྒྱུན་ལས་ལ་ཡང་དབང་ཚད་དེ་ཡོད་མ་རེད། བྱས་ཙང་དེ་ཡིན་དུས་ཆིན་ཀང་གི་རྒྱལ་དོན་བློན་ཆེན་གྱི་གོ་གནས་དེ་བཞག་ཨ་ནི་ཕྱི་སྲིད་བློན་ཆེན་གྱི་གོ་གནས་དེ་མེད་པ་བཟོས་ད་གང་ལྟར་ཕྱི་སྲིད་བློན་ཆེན་གྱི་གོ་གནས་མེད་པ་བཟོས་པ་ཙམ་གྱིས་ད་ཆིན་ཀང་ལ་ཡང་སྐྱོན་ཅིག་ལྷག་ཡོད་པ་དེ་གསལ་པོ་རེད་ད་ཡིན་ན་ལས་མེད་པ་བཟོ་ཡ་གི་རྒྱུ་མཚན་འདི་ཡིན་ཟེར་བྱས་རྒྱ་ནག་གཞུང་འབྲེལ་གྱི་འགྲེལ་བཤད་རྒྱག་ཡོད་མ་རེད། བྱས་ཙང་འདི་ཡིན་དུས་ཆིན་ཀང་འདི་ག་རེ་ཟེར་ན་ད་ལྟ་བར་དུ་རྒྱ་ནག་གི་ཕྱི་སྲིད་བློན་ཆེན་རིམ་པའི་ནང་ལོགས་ལ་ད་ཕྱི་སྲིད་བློན་ཆེན་བྱེད་མཁན་གྱི་ལས་ཡུན་ཐུང་ཤོས་བྱས་པ་རེད་ལོ་ཕྱེད་ཀ་ལྷག་ཙམ་བྱས་པ་རེད་ཨ་འདིའི་ནང་ནས་ཕྱི་སྲིད་བློན་ཆེན་རྐུབ་བཀྱག་ཙམ་བསླེབས་ཏེ་མགྱོགས་པོ་ཞེ་པོ་ཅིག་བསླེབས་པ་རེད། འདི་ག་རེ་ཟེར་ནས་ཞི་ཅིན་ཕིང་ཐག་གཅོད་བྱས། ཨེ་ཞི་ཅིན་ཕིང་གིས་བློས་འཁེལ་སའི་མི་གཅིག་དང་ད་ལྟ་རྒྱ་ནག་ལ་ཡང་ཕྱི་སྲིད་ཀྱི་ཐོག་ལ་དཀའ་ངལ་ཆེན་པོ་འཕྲད་བཞིན་པ་ལྷག་པར་དུ་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བར་དཀའ་ངལ་ཆེན་པོ་འཕྲད་བཞིན་པའི་སྐབས་འདི་ལ་ཕྱི་སྲིད་ཀྱི་ལས་དོན་དེ་གལ་ཆེན་པོ་ཞིག་རེད་འདུག་ཆིན་ཀང་བསྐོ་གཞག་བྱས་པ་དེ་ལས་ད་ད་རེས་འདི་བྱེད་ཡག་གི་འདི་ནི། ག་རེ་ཟེར་ན་ད་ཆིན་གང་ལ་ཡང་དཀའ་ངལ་ཞིག་འཕྲད་ཟེར་བ་རེད་ད་འདི་དཀའ་ངལ་འདི་འདི་རེད་ཞེས་ལབ་ཐུབ་མ་རེད་དེ་ད་ད་དུང་ཚོད་དཔག་དེ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་འདིར་རྒྱུ་མཚན་འགྲེལ་བཤད་བརྒྱབ་ཡོད་མ་རེད་དེ་ཕྱི་སྲིད་བློན་ཆེན་གོ་གནས་མེད་པའི་བཟོ་ལྟ་མི་རེད་དེ་ཡིན་ན་ད་འདི་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་ནང་ལོགས་ཀྱི་ད་དབང་ཆའི་འཐབ་རྩོད་ཟེར་མཁན་མི་འདུག་ཞི་ཅིན་ཕིང་གིས་ཐག་གཅོད་དེ་འདྲས་མ་བྱེད་རང་བྱེད་ཅིག་ཐུག་པ་རེད་ཞེས་ད་ཕྱི་ལོགས་དཔྱད་པ་བྱེད་སྟངས་འདི་འདི་འདྲས་ཞིག་ལབ་ཀྱི་ཡོད་རེད། དེ་འདྲ་ཀུན་དགའ་ལགས་གསུངས་པ་ནང་བཞིན་ད་འདི་དེ་འདྲས་ཆིན་གང་ཁོ་རང་ཕྱི་སྲིད་བློན་ཆེན་གྱི་གོ་གནས་ནས་མར་ཕབ་པ་དང་ད་འདི་འབྲེལ་གྱི་བརྒྱུད་རིམ་ཐོག་ནས་མང་པོ་གསུངས་སོང་ད་ཞི་ཅིན་ཕིང་སྔ་ལོ་ཕྱི་ཟླ་བཅུ་གཉིས་ནང་ལ་ཡར་ད་རྒྱ་ནག་གི་སྲིད་འཛིན་དུ་ཐེངས་གསུམ་པ་བསྐོ་འདེམས་བྱས་པ་དང་འདི་འབྲེལ་གྱི་བརྒྱུད་རིམ་ཁྲོད་ནས་ད་ཁོ་རང་གི་དབང་ཆ་འདི་སྲིད་དབང་གཅིག་སྡུད་ཀྱི་དབང་ཆ་འདྲ་བོ་རྒྱལ་ཁབ་རང་གི་ནང་དུ་ཆགས་པ་རེད། ད་དེ་འདྲ་ཆིན་གང་འདྲ་བོ་དེ་ཆ་བཞག་པ་ན་ཁོ་རང་གིས་སོ་སོའི་མིག་འཛུགས་བྱས་པའི་མི་ཅིག་ཡ་གང་གི་གླེང་བཞག་བས་ཀྱི་འདི་འདྲའི་ཅིག་ཆགས་ཡོད་རེད་པ་དེ་ཡིན་དུས་ད་དེ་འདྲ་ཆིན་གང་དེ་ཕྱི་སྲིད་བློན་ཆེན་གྱི་གི་གོ་གནས་ནས་མར་ཕབ་པ་དང་འདི་འདྲའི་ཕབ་དགོས་ཡས་ཀྱི་རྒྱལ་ཁབ་ནང་ཁུལ་ནས་གནོན་ཤུགས་ག་རེ་སླེབས་ཡོད་དམ་མེད། ཁོ་རང་གི་དབང་ཆ་དེ་སྲ་བརྟན་ག་འདྲ་ཡོད་མེད་འདི་འདྲའི་གི་ཐོག་ནས་ག་རེ་ཅིག་མཚོན་གྱི་ཡོད་པ་ཡིན་ན། རྒྱ་ནག་གཞུང་གིས་རྒྱུ་མཚན་འདི་འགྲེལ་བཤད་བརྒྱབ་ཡོད་མ་རེད་ད་ལྟ་བར་དུ་རྒྱུ་མཚན་འགྲེལ་བཤད་བརྒྱབ་སྟེ་གཟུགས་པོའི་འཕྲོད་བསྟེན་དབང་གིས་ལབ་རེད་ད་གལ་སྲིད་གཟུགས་པོའི་འཕྲོད་བསྟེན་རང་གི་རྒྱུ་མཚན་ནི་བལྟས་ཤིང་ད་རེས་ཕྱི་སྲིད་བློན་ཆེན་གོ་གནས་མེད་པ་བཟོས་ཡོད་ན་ད་ག་རེ་ཚོད་དཔག་བྱེད་ཐུབ་རེད་ཟེར་ན་ཆིན་གང་ལ་ད་ན་ཚ་སྡུག་ཅག་ཞེ་པོ་ཞིག་ན་ཡོད་ཀྱི་རེད་ད་ལྟ་ལོ་ལྔ་བཅུ་ང་བདུན་རེད་པ་གཞོན་གཞོན་རེད་པ་ད་གཟུགས་པོའི་གནད་དོན་གྱིས་ཕྱི་སྲིད་བློན་ཆེན་བྱེད་མ་ཐུབ་པའི་གནས་སྟངས་ཆགས་ཡོད་ན་ད་ནད་གཞི་འདི་ཆེན་པོ་ཆུང་ཆུང་ཞིག་རྩ་བ་ཉིད་ནས་མ་རེད་འདི་གཅིག་རེད་ད་དང་ད་གལ་སྲིད་ད་ཁ་སིང་ནས་ཚོད་དཔག་ན་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་ད་ཅིག་ཕྱི་རྒྱལ་ལ་ཡང་གསང་བ་ཤོར་ཡོད་རེད་ཟེར་ཡ་རེད་བ། ད་ལྟ་ཧོང་ཀོང་གི Phoenix TV གི་བུ་མོ་དེ་དང་གཉིས་འདུག་ཨ་ནི་འདྲ་མི་འདྲ་བྱུང་ཡོད་རེད་དེ་འདྲའི་མང་པོ་ད་ཚོད་དཔག་མང་པོ་བྱུང་བ་རེད་དེ་བུད་མེད་རྐྱང་པའི་གནས་ཚུལ་ཡིན་པ་ཡིན་ན། བུད་མེད་རྐྱང་པའི་གནས་ཚུལ་ཡིན་པ་ཡིན་ན་ཕྱི་སྲིད་བློན་ཆེན་གོ་གནས་མེད་པ་བཟོ་གི་རེད་བསམ་གི་ཡོད་མ་རེད་ང་རའི་ལྟ་སྟངས་ལ་ཡང། ད་འཕྲོད་བསྟེན་རྐྱང་པའི་གནས་ཚུལ་ཡིན་པ་ཡིན་ནའི་རེད་ག་རེ་རེད་ཟེར་ན། ཡང་མིན་ན་ཞེ་པོ་ཅིག་གི་ན་ཚ་ཆེན་པོ་ཞིག་དེ་འདྲས་ཡིན་པ་ཡིན་ན་ཨ་ནི་ཆིན་གང་གཟུགས་པོའི་གནས་སྟངས་དེ་འདྲས་ཤིག་རྐྱེན་པས་ཕྱི་སྲིད་བློན་ཆེན་གོ་གནས་མེད་པ་བཟོས་པ་ཡིན་ཟེར་ལབ་བཞག་པ་ཡིན་ན། མི་ལ་ཡང་ཚོད་དཔག་འདྲ་མི་འདྲ་བྱེད་དགོས་ཡོང་ཡོང་གི་མ་རེད་པ། གསལ་པོ་བྱས་ལབ་བཞག་པ་ཡིན་ན་འདི་ལབ་ཡོང་གི་མ་རེད། རྒྱུ་མཚན་དེ་ཁྱེད་རང་འདི་མ་ལབ་དགོས་དུས། ཨ་ནི་མི་ཚོས་ད་ཆིན་གང་གི་དཀའ་ངལ་དེ་ཏན་ཏན་དཀའ་ངལ་ཞིག་ད་འདིའི་ནང་ལོགས་ལ་ད་ད་ལྟ་ཕྱི་ལོགས་མང་ཆེ་ག་རེ་ལབ་ཀྱི་ཡོད་རེད་ཟེར་ན། ད་ད་ལྟ་ཝང་དབྱི་གཅིག་བྱས། ཨ་ནི་གཉིས་པ་འདི་ལ་ཡར་བཏང་པའི་དེ་ད་ལྟའི་ཨ་རིར་སྡོད་མཁན་གྱི་རྒྱ་ནག་གི་གཞུང་ཚབ་གསར་པ་ཤིའེ་ཧྥེང་བྱས་ད་ཕྱི་སྲིད་ལས་ཁུངས་ནང་ཅིག་ཡོད་རེད་པ་བར་དུ་གླ་པ་རྒན་གཞོན་གྱི་དཀའ་ངལ་དང་ཡིད་མ་རངས་པའི་དཀའ་ངལ་དང་དེ་འདྲས་ཡོད་དུས་ད་ཁོ་གཉིས་ཀྱིས་རུབ་རུབ་བྱས་བྱས་ཨ་ནི་ཆིན་གང་ལ་ཡར་ད་གནོད་སྐྱེལ་བ་ཟེར་མཁན་མི་འདུག་དཔེར་ན Phoenix TV གི་བུ་མོ་དེ་དེ་དང་དེ་ཞིག་འདུག་ཟེར་ཨ་ནི་དེའི་རྐྱེན་བྱས་བྱས་གནས་ཚུལ་འདུག་ཟེར་ལབ་པ་རེད་ཟེར་ཡོང་ད་ད་འདི་ཁྱེད་རང་གི་སྐབས་ན་ཡོད་དེ་དྲི་བ་ཆེན་པོ་ཆེ་ཆེ། དཔེར་ན། ད་ཞི་ཅིན་ཕིང་དབང་ཆ་ཡོད་ཚད་ཡོད་རེད་ཟེར་གྱི་ཡོད་རེད་བ། ཡོད་རེད་ཟེར་གྱི་ཡོད་རེད་ལས་ཞིང་སོ་སོས་བདམས་པའི་མི་དེ་བདམས་བདམས་སྒྲུག་སྒྲུག་བྱས་པའི་ཕྱི་སྲིད་བློན་ཆེན་དེ་སྲུང་སྐྱོབ་བྱེད་མ་ཐུབ་ཡག་ག་རེ་རེད་ད་དྲི་བ་འདི་སླེབས་ཡོད་རེད། བྱས་ཙང་འདི་ཡིན་དུས་ད་ཕྱི་སྲིད་ལས་ཁུངས་ནང་ལོགས་ལ་དཀའ་ངལ་ཆེན་པོ་ཡོད་པའི་གཅིག་དང་ཨ་ནི་ཞི་ཅིན་ཕིང་གིས་ཡིན་པ་ཡིན་ན་ཡང་སོ་སོས་བདམས་བདམས་སྒྲུག་སྒྲུག་བྱས་པའི་ཕྱི་སྲིད་བློན་ཆེན་དེ་ཟླ་བ་དྲུག་ལས་དྲུག་ཡར་མར་དེ་སྲུང་སྐྱོབ་བྱེད་མ་ཐུབ་པའི་གནས་སྟངས་དེ་ལྟ་དུས་ད་འདི་ནང་ལ། གནས་ཚུལ་ཞིག་ཡོད་རེད་ཟེར་བ་ད་དེ་ཚོད་དཔག་ཐིག་གི་མི་འདུག་ང་ཚོས་བྱས་ཙང་ད་དེ་ཡིན་དུས་གཞུང་འབྲེལ་གསལ་བསྒྲགས་ནང་ལ་ཆིན་ཀང་གིས་གཅིག་ལྕོགས་བྱས་པའི་ཕྱི་སྲིད་བློན་ཆེན་གྱི་གོ་གནས་དེ་མེད་པ་བཟོས་པ་ཡིན་ཟེར་དུས་གོ་གནས་གཉིས་ཡོད་པ་དེ་གསལ་པོ་རེད་གོ་གནས་གཅིག་དེ་ག་རེད་ཟེར་ན་རྒྱལ་དོན་བློན་ཆེན་ཟེར་ཡ་དེ་རེད་ད་རྒྱལ་དོན་བློན་ཆེན་དེ་མེད་པ་བཟོས་ཡོད་མ་རེད། ཡོད་མ་རེད་དེ་ལས་རྒྱལ་དོན་བློན་ཆེན་མེད་པ་བཟོ་ཡག་གི་དབང་ཚད་དེ་ཡང་རྒྱལ་མི་མང་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལ་ཡོད་མ་རེད་ད་གལ་སྲིད་རྒྱལ་དོན་བློན་ཆེན་མེད་པ་བཟོ་གི་ཡོད་ན་ད་ག་པར་ཡོད་རེད་ཟེར་ན་ཚོགས་ཆེན་ལ་ཡོད་རེད་དེ་འདྲ་ཡིན་དུས་ད་གལ་སྲིད་རྒྱལ་དོན་བློན་ཆེན་འདི་མེད་པ་བཟོ་གི་ཡོད་ན་ཨ་ནི་རྗེས་མ་ཟླ་བ་གསུམ་པ། བར་དུ་ཚོགས་འདུ་གཉིས་འདི་འཚོགས་པའི་སྐབས་ལ་ཨ་ནི་གཞི་ནས་ཐག་གཅོད་བྱེད་གི་རེད་ཅེས་ད་ད་ལྟ་བར་དུ་ང་རའི་མཐོང་སྟངས་ལ་དེ་འདྲས་བརྗོད་ཡོད། འོ་ལགས་སེ་ཀུན་དགའ་བཀྲ་ཤིས་ལགས་ཐུགས་རྗེ་གནང་ལས་རིམ་ཐོག་ལ་ཡ་ཐན་ད་རྒྱ་ནག་ན་འགྲོ་བཞིན་པའི་ཏན་ཡང་ཕྱི་སྲིད་བློན་ཆེན་དང་འབྲེལ་བའི་ད་རྙོག་གླེང་ཟེར་ནའི་རེད་དེའི་སྐོར་ལ་ཡ་དཔྱད་པ་གནང་བར་ཐུགས་རྗེ་ཆེ།
ལགས་སོ། དམིགས་བསལ་བཅར་འདྲིའི་ལེ་ཚན་ནང་ཁེ་ན་ཌའི་ནང་བཞུགས་མཁན་སངས་རྒྱས་སྐྱབས་ལགས་དེང་སང་རྐང་འཁོར་སྐོར་སྐྱོད་ཀྱི་ལམ་ནས་བོད་དོན་དྲིལ་བསྒྲགས་ཀྱི་ལས་འགུལ་སྤེལ་བཞིན་ཡོད་པའི་སྐོར་རིག་འཛིན་ཆོས་སྒྲོན་ལགས་ནས་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། ཁེ་ན་ཏྲའི་གྲོང་ཁྱེར Toronto ནང་ལ་བཞུགས་མཁན་སྐྱབས་ལགས་ཐོག་མ་ང་ཚོར་བཅར་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུ་གི་ཡིན། ཁྱེད་རང། བོད་དོན་དྲིལ་བསྒྲགས་ཀྱི་སྐོར་སྐྱོད་དེ་སྔ་ཡང་གནང་མྱོང་ཡོད་རེད་ད་ལྟའི་ཆར་ལ་ཁེ་ན་ཏྲའི་ནང་ལོགས་ལ་སྐོར་སྐྱོད་གནང་བཞིན་འདུག་བ་བྱས་ཙང་ད་ལྟ་བར་དུ་སྐོར་སྐྱོད་ས་ཆ་ག་བ་ག་བར་གནང་ཡིན་མེད་དང་ཡང་ཞིང་ཆེན་ག་བ་ག་བར་གནང་ཡིན་མེད་ང་ཚོའི་གསན་མཁན་རྣམ་པ་ཚོར་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན།

ལའང་ཀི་ལོ་མེ་ཏར་ཡིན་ནའི་འདྲ་ད་དུས་ཚོད་ད་ཉི་མ་ག་ཚོད་གཟིགས་སྐོར་གནང་གི་ཡོད་ན། ཨོ་ད་འདི་ནི་ད་ལྟ་ང་ཡོད་ས་ནས་ཕར་ལ་ཡིན་པ། ལའང་འདི་སྔོན་ལ་ད་ཕེབས་ས་དེ་ཚོ་ས་ཞིང་ཆེན་ཁག་ཅིག་ཕེབས་ཡོད་རེད་བ་དེ་ཚོ་བར་དུ་བར་དུ་ལ་ལམ་ཐག་རྒྱང་ལོད་ག་འདྲ་ཡོད་པ་ཡིན་ན། ཨོ་རྒྱང་ལོད་ད་ཕར་གྱི་ཀི་ལོ་མེ་ཏར། ཨོ་ཐ་བ་ནས་ཧེ་ལི་ཕེག་སི་ནས་ཨོ་ཐ་བ་ཀི་ལོ་མེ་ཏར་ཆིག་སྟོང་ལྔ་བརྒྱ་ཡོད་རེད་དེ་ནི་ད་འདི་ནི་མར་བརྩིས་ན་ད་ཀི་ལོ་མེ་ཏར་ལྔ་སྟོང་གཅིག་ན་འགྲོ་ཡོད་རེད།

ལོ་ཁ་ཤས་སྔོན་ལ་ཁྱེད་རང་ཅེ་ཡང་སྲིད་དུ་བསྐྱེལ་ཆེད་བོད་དོན་དྲིལ་བསྒྲགས་ཀྱི་སྐོར་རྐང་འཁོར་སྐོར་སྐྱོད་གནང་སོང་འདི་ཡིན་ཙང་ད་རེས་འདི་ལ་ཡང་ཅིག་དེ་སྔ་དང་མ་འདྲ་བའི་བོད་དོན་དྲིལ་བསྒྲགས་ཀྱི་ནང་ལོགས་ལ་ཞུས་དོན་ཡིན་ནའི་འདྲ་ཡང་དྲིལ་བསྒྲགས་གནང་ཡས་ཀྱི་དོན་ཚན་འདྲ་པོ་ག་རེ་ག་རེ་ཡོད་པ་ཡིན་ན། རེད་རེད་ད་སྔ་བཏོན་དེ་གོ་བ་འབྱེད་འགྲོ་དགོས་གོ་བ་འབྱེད་ཆེད་ཀྱི་ད་དོན་ཚན་འདི་ན་རེད Demand ད་དེ་ཁར་འདི་ན་ཨ་ནི་རྒྱལ་སྤྱིའི་སྤྱི་ཚོགས་དང་ཁེ་ན་ཌ་གཞུང་དང་མི་མང་ལ་ཨ་ནི་ད་ད་འབོད་སྐུལ་ག་རེ་ཞུ་གི་ཡོད་རེད་ལབ་ན

དོན་ཚན་གཉིས་པ་དེ་རེད་གསུམ་པ་དེ་ནི་ད་ལྟ་གི་དུས་རབས་ཉི་ཤུ་རྩ་གཅིག་ནང་ད་ལྟ་ང་ཚོ་གི་བོད་རྒྱ་གཉིས་ཀྱི་དཀའ་རྙོག་འདི་དྲང་བདེན་གྱི་ཐོག་ནས་གྲོས་མོལ་བྱས་བྱུང་ན་ནི་ང་ཚོ་དཀའ་རྙོག་དེ་སེལ་དགོས་ཀྱི་ཡོད་ད་རྒྱལ་བ་རིན་པོ་ཆེ་དགོངས་བཞེད་འདི་ནི་གཉིས་ཕན་དབུ་མའི་ལམ་གྱི་ཐོག་ནས་བོད་གི་ནང་ལོགས་ལ་ད་ད་ག་རང་རེད་མིང་དོན་མཚུངས་པའི་བོད་ཆོལ་ཁ་གསུམ་མིང་དོན་མཚུངས་པའི་བོད་རང་སྲིད་རང་སྐྱོང་དེ་ཆོལ་ཁ་གསུམ་གཅིག་ཏུ་བསྒྲིལ་བའི་བོད་གི་ནང་ལོགས་རང་དབང་དགོས་ཀྱི་ཡོད་ད་དེ་ལབ་ཀྱི་ཡོད་རེད། ད་ནི་དོན་ཚན་བཞི་པ་དེ། ག་རེ་ལབ་ཀྱི་ཡོད་རེད་ཟེར་ན་པཎ་ཆེན་རིན་པོ་ཆེ་དགེ་འདུན་ཆོས་ཀྱི་ཉི་མ། གཙོས་པའི་བོད་གི་ཆབ་སྲིད་བཙོན་པ་ཚང་མ་གློད་བཀྲོལ་གཏོང་དགོས་ཀྱི་ཡོད་ཟེར་ནས་པཎ་ཆེན་རིན་པོ་ཆེ་མཚོན་ན། ང་ཚོ་གི་འཛམ་གླིང་གི་ནང་ནས། དགུང་ལོ་ཆུང་ཤོས་དེ་ཡིན་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་གི་སྤྱི་ཟླ་ལྔ་པའི་ཏ་རིག་བཅུ་བདུན་ནས་རྒྱ་ནག་དམར་པོའི་གཞུང་གི་རྒྱལ་བ་རིན་པོ་ཆེས་དགུང་ལོ་དྲུག་གི་ཟླ་བ་ཡང་སྤྲུལ་བཅུ་གཅིག་པ་ངོས་འཛིན་བྱས་ནས་རྗེས་ལ་རྒྱ་ནག་གི་དེ་འདྲ་བྱས་གར་སོང་ཆ་མེད་དུ་བཏང་ནས་ད་ད་ལོ་ནས་ལོ་ངོ་ཉི་ཤུ་རྩ་བརྒྱད་འགྲོ་གི་ཡོད་ཟེར་ད་པཎ་ཆེན་རིན་པོ་ཆེ་དགུང་ལོ་སུམ་ཅུ་སོ་བཞི་རུ་ཕེབས་བསྡད་ཡོད་རེད།

ལོ་ལོ་སོ། ཨ་ནི་སངས་རྒྱས་སྐྱབས་ལགས་གང་ལྟར་གཅིག་འདས་པའི་གི་ཟླ་བ་གཉིས་ལྷག་ཕྱིར་འགའ་སྐོར་སྐྱོད་གནང་པའི་བརྒྱུད་རིམ་ནང་ལོགས་ལ་ཡང་གཅིག་ཞིང་ཆེན་ཡིན་ནའི་འདྲ་གྲོང་ཁྱེར་གྲོང་ཚོ་དེ་འདྲའི་ནང་ཕེབས་པའི་སྐབས་ལ་མང་ཚོགས་ནས་དོ་སྣང་ག་འདྲ་གནང་གི་འདུག་ཡང་དུ་བ། གསར་འགྱུར་བརྒྱུད་ལམ་དང་དེ་འདྲ་ནས་དོ་སྣང་བྱས་པ་དང་དེ་འདྲའི་གནས་ཚུལ་བྱུང་གནང་སོང་ངས། ཨོ་ད་ལྟའི་གསར་འགྱུར་འདི་འདྲ་ཅིག་སླེབས་མི་འདུག་ནི་ད་ངས་དཔེ་བཞག་ན་དེ་འདྲ་གི་ཁ་ན་ཌ་པོ་ད་འཛམ་གླིང་གི་ས་ཆ་ཆེ་ཤོས་ཨང་ས་ཆ་གཉིས་པ་དེ་ཆགས་བསྡད་ཡོད་ར་ད་དང་པོ་ར་ཤི་ཡ་རེད་གཉིས་པ་ཁ་ན་ཌ་རེད་ཁ་ན་ཌ་གི་ད་ས་ཆ་ཧ་ཅང་རྒྱ་ཆེན་པོ་ཡོད་རེད་འདི་བརྗོད་དེ་བརྩམས་པ་ད་དེ་ལ་འགྲོ་དགོས་ན cycle དེ་འདྲ་གི་རྐང་འཁོར་སྐོར་འགྲོ་དགོས་ན་ལས་སླ་མོ་ཡོད་མ་རེད་ང་ཡིས་ཁ་ན་ཌ་གི་ཤར་ཕྱོགས་གི་དེ་འདྲ་གི Halifax

ཨ་འདི་འདྲ་བྱས་དུས་ང་འདི་འདྲ་བྱས་ནས་ཁ་ན་ཌ་རྒྱ་ཡོངས་ལ་རྐང་འཁོར་བསྐོར་ནས་ད་ང་ནི་ཨ་ནི་དེ་བོད་དོན་དྲིལ་བསྒྲགས་བྱེད་གི་ཡོད་དེ་འདྲ་གི་ཆེད་དུ་ད་རྒྱ་ནག་དམར་པོའི་གཞུང་གི་ཨ་ནི་ཁྲིམས་འགལ་གི་ཐོག་ནས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་ཨ་ནི་ད་འདི་བོད་ཁྲིམས་འགལ་གི་ཐོག་ནས་བཙན་འཛུལ་བྱས་ནས་ད་ལོ་ནས་ལོ་ངོ་དྲུག་ཅུ་རེ་བཞི་འགྲོ་གི་ཡོད་ད་ཨ་ནི་ད་རྒྱུ་དེ་བརྩམས་པ་ལ་ཁྱོད་རང་གིས་བོད་དེ་ཧ་གོ་གི་ཡོད་དྲིས་ན་ཧ་གོ་གི་མི་འདུག་ཨ་ནི་དེ་མི་དེ་བརྩམས་པ་ལ་ཨ་ནི་ངས་ཁོ་རང་ཚོ་ལ་ཡིག་ཆ་དེ་གི་ད་འབོར་ཤོག་ལབ་ནས Flyer དེ་སྤྲད་བྱུང་ན་ཨ་ནི

ནས་ད་ང་བོད་པ་ཞིག་ཡིན་པའི་ཆ་ནས་ང་དཀའ་ངལ་འདུག་ལ་ང་སེམས་ཁོ་ན་སྤུས་ཆ་གཅིག་པུ་བཟོ་ཡ་ད་ཁ་ན་ཌ་རང་དབང་ལུང་པ་སོ་དེ་དེ་ཡ་ཙམ་ཞིག་གི་ང་མི་ཚེ་འདི་ལ་བོད་པ་ཞིག་གི་སྐྱེ་བ་ལེན་བྱ་ཡོད་སི་ང་དེ་འགྲིག་གི་མི་འདུག་ལ་ང་ང་རང་བོད་རྒྱལ་ཁབ་ལ་ང་ཤ་ཚ་བའི་སྒོ་ནས་ང་རང་གི་བོད་གི་དཀའ་རྙོག་དེ་ཧ་གོ་བའི་ཐོག་ནས་ང་འདི་འདྲ་བྱས་ནས་ང་རང་ང་རང་གི་འདི་འདྲ་བྱས་ནས་ལས་འགུལ་བརྩམས་ནི།

གི་སྒྲ་ཆེན་པོ Truck མང་པོ་འགྲོ་བསྡད་ཡོད་རེད་དེ་དཀའ་ངལ་ཆེན་པོ་འཕྲད་ཀྱི་འདུག་ཨཱ་ནི་ད་ཉི་མ་ད་མཚམས་མཚམས་ཆར་པ་བཏང་ན་དཀའ་ངལ་འདི་འདྲ་མང་པོ་འཕྲད་ཡ་འདུག་ཨཱ་ནི་ཕྱོགས་གཅིག་ནས་ད་སོ་སོ་གི་འགྲོ་སོང་གི་ཐོག་ནས་དཔེ་འགྲོ་སོང་ཆེན་པོ་འགྲོ་གི་འདུག་དེ་གི་ད་ཁར་གྱི་ལ་ནས་ངའི་འགྲོ་སོང་དེ་ད་ཉི་མ་རེ་རེ་ལ་སྒོར་མོ་ཉིས་བརྒྱ་སུམ་བརྒྱ་ད་མང་ཆེ་ང་ཁ་ལག་ཟ་ཡ་འདི་ཚོ་ཡོད་ནས་སྒོར་མོ་བདུན་ཅུ་བརྒྱད་ཅུ་ད་ཆེས་མང་འགྲོ་གི་རེད་ཁ་ལག་དུས་རེ་མང་ང་ཟ་གི་ཡོད་རེད་ད་ཁ་ཤས་ཁ་ཤས་ལ་ང་ཟ་ཡ་འདི་འདྲ་མ་རག་དུས་ད་ང Wai Wai འདི་འདྲ་སྐམ་པོ་འདི་འདྲ་ཟ།

རྣམ་པ་ཚོས་ད་ལྟ་གསན་པ་འདི་ནི་སྐྱབས་རྗེ་ལྷོ་བྲག་ནམ་མཁའི་སྙིང་པོ་རིན་པོ་ཆེ་མཆོག་ལ་འབྲུག་ཡུལ་གྱི་གླུ་པ་གྲགས་ཅན་པ་གཉིས་ཀྱིས་བསྟོད་པའི་གླུ་དབྱངས་ཕུལ་བའི་དུམ་བུ་ཞིག་རེད། དེ་དང་དྲ་གསན་མཁན་རྣམ་པ་ཡོངས་ལ་བོད་ཡུལ་ལྷག་དཀར་བཟང་བའི་འཚམས་འདྲི་ཞུ་དང་འབྲེལ་ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན། དེ་ཡང་སྐྱབས་རྗེ་ལྷོ་བྲག་ནམ་མཁའི་སྙིང་པོ་རིན་པོ་ཆེ་མཆོག་ལ་ཨ་མི་རི་ཀའི་དཔལ་འབྱོར་གྱི་གྲོང་ཁྱེར་ཆེན་པོ་ནེའུ་ཡོག་དང་དེའི་ཉེ་འཁོར་དུ་གནས་པའི་འབྲུག་ཡུལ་ནས་ཡིན་པའི་དད་ལྡན་པ་རྣམས་ཀྱིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་སྐྱབས་རྗེ་རིན་པོ་ཆེ་མཆོག་སྤྱི་ཟླ་བདུན་པའི་ཚེས་བཅོ་ལྔ་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ལ་ཞབས་སོར་བདེ་བར་འཁོད་གནང་མཛད་སྐབས། འབྲུག་པ་གཙོ་བོར་གྱུར་བའི་དད་ལྡན་མང་ཚོགས་ཀྱིས་དགའ་དད་སྤྲོ་གསུམ་ངང་ནས་ཕེབས་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག་དེ་ནས་སྐྱབས་རྗེ་ནམ་མཁའི་སྙིང་པོ་རིན་པོ་ཆེ་མཆོག་གིས་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་གསུམ་ཉིན་ཏེ་རེས་གཟའ་ཉི་མའི་ཉིན་རྒྱབ་ལ་ཨ་མེ་རི་ཁའི་གྲོང་ཁྱེར་ནེའུ་ཡོག་གི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ཕུན་ཚོགས་སྡེ་བཞིའི་ནང་དད་ལྡན་མང་ཚོགས་ལ་ཨོ་རྒྱན་གུ་རུ་རིན་པོ་ཆེ་མཆོག་གི་སྨོན་ལམ་ཚིག་བདུན་མའི་སྒོ་ནས་མཚན་དབང་བསྩལ་གནང་མཛད་འདུག།

དེ་མཐོ་བའི་མེ་འབར་ག་ར་ལོ་ཞབས་ཀྱིས་བཅག། དེ་ལས་ནག་ཕྱོགས་གདུག་པ་ཅན་མཐའ་དག་བཏུལ་ཏེ། དེ་ལྷ་འདྲེ་དེ་ཐམས་ཅད་དེ་ལས་བསྟན་པ་སྲུང་བའི་སྲུང་མ་ལ་བསྐོས། དེ་ལས་ཡུལ་རི་བྲག་མཚོ་གསུམ་ལ་སོགས་པ་ག་ར་གཏེར་གྱིས་བཀང། དེ་ན་ནི་མ་དེ་གུ་རུ་རིན་པོ་ཆེ་འདི་དག་འབྱུང་དུ་དེ་ལས་གསང་སྔགས་ཀྱི་བསྟན་པ། དེ་ལས་གསང་སྔགས་ཀྱི་ཆོས་ཀྱི་འཁོར་ལོ་དཔག་ཏུ་མེད་པ་བསྐོར་ཏེ། དེ་ལས་སྐལ་ལྡན་གྱི་སློབ་མ་བགྲང་ལས་འདས་པ་སྨིན་གྲོལ་གྱི་ས་ལ་བཀོད་ཨ་ནི་གསུམ་མཛད། མ་དེ་གུ་རུ་རིན་པོ་ཆེ་དེ་ག་ར་བཀང། གསུམ་ན་མ་ཡ།

མནོ་བསམ་མ་བཏང་བ་དེ་ནི་གུ་རུ་རིན་པོ་ཆེའི་དངོས་ཡིན་སྙམ་ནས་ད་ནི་ཤིང་ཆེན་ཕྲ་རྒྱས་ནས་བཀའ་ཆོས་བཀླགས་པ་པོ་ནི་ནི་གུ་རུ་རིན་པོ་ཆེ་ཡིན་བསམས་ཏེ་ད་གུ་རུ་རིན་པོ་ཆེ་གི་དངོས་ཀྱི་དྲུང་ནས་དེ་རིང་ང་བཅས་ཀྱིས་དེ་གུ་རུ་རིན་པོ་ཆེ་གི་སྐུ་གསུང་ཐུགས་ཀྱི་བྱིན་རླབས་ཀྱི་དབང་དེ་ཞུ་དོ་སྙམ་པ་ད་ནི་གཅིག་པུའི་སྒོ་ལས་ད་ཞུ་དགོ་པ་ཡིན་པས་དེ་ཡང་ད་ཀུན་སློང་འདི་དེ་ལས་རང་གཅིག་པུའི་ཆེད་དུ་མ་ཡིན་པ་ད་བྱང་ཆུབ་རྩིས་ཟིན་པའི་ཐོག་ནས་དེ་ལས་སེམས་ཅན་གང་ཅིག་གི་དོན་དུ་དེ་རྣམ་པ་ཐམས་ཅད་མཁྱེན་པ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ།

སྐྱོན་ནི་འདར་དབང་གི་གྲུབ་པ་སེར་སྣ་སུ་ནི། འགྲོ་དོན་དཔའ་བོ་ཆོས་དབྱིངས་རྡོ་རྗེ་འམ། ཨོ་རྒྱན་ཕྲིན་ལས་གླིང་པས་བར་ཆད་མེད་པར་སྤྱན་དྲངས་ཏེ་གསང་བའི་དམ་ཚིག་མཐར་ཕྱིན་པ་ན་སྐལ་ལྡན་གྱི་གདུལ་བྱ་རྣམས་ལ་སྤེལ་བར་མཛད་པ། བྱིན་རླབས་དངོས་གྲུབ་ཀྱི་གཏེར་ཆེན་པོ་གྱུར་པ་འདི་ཡི་སྒོ་ནས། བཀའ་དྲིན་རྗེས་དྲན་མིང་གི་དབང་གི་སྙིང་པོ་སྐུ་གསུང་ཐུགས་ཀྱི་རྗེས་གནང་ཟབ་མོ་སྒྲུབ་པ་ལ་བདག་ཉིད་སློབ་དཔོན་གྱིས་བགྱི་བ་འོས་པ་རྣམས་སྔོན་དུ་སོང་ནས།

ཡང་སྐྱབས་རྗེ་རིན་པོ་ཆེ་མཆོག་གིས་མུ་མཐུད་ནས་བཀའ་སྩལ་དོན། ད་ད་མདུན་ནང་གི་དམིགས་པ་འདི་དེ་མདུན་ལ་བླ་མ། ཌཱ་མ་རུ་དཀྲོལ་དྲིལ་བུ་དཀྲོལ་ནས་ཚིག་བདུན་མ་བཅོ་འོང་པ། དེའི་སྐབས་སུ་ཆོས་ཆ་འཇོག་གི་དགོངས་པ་དེ་ག་དེ་འབད་བྱེད་དགོ་ཟེར་བ་ཅིན། ད་ད་མདུན་ནང་ཡོད་མི་མི་རེ་རེ་བཞིན་དུ་ག་ར་དེ། གུ་རུ་རིན་པོ་ཆེ་དགོངས་དགོས་པ་ཡིན་པས་རང་སོ་སོ་རེ་རེ་བཞིན་དུ་གུ་རུ་རིན་པོ་ཆེ་རེ་རེ་དགོངས།

སྐྱབས་རྗེ་རིན་པོ་ཆེ་མཆོག་གིས་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་དང་ནེའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ཕུན་ཚོགས་སྡེ་བཞི་ཡོངས་སུ་ཁེངས་པའི་དད་ལྡན་མང་ཚོགས་ལ་ཚེ་དབང་བསྩལ་གནང་ཁག་ལེགས་གྲུབ་ཟིན་པའི་རྗེས་སུ

ཐེངས་འདིའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་འཕྲུལ་གཏོང་ཕྱག་རོགས་གནང་མཁན་ཇ་མལ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་བཅས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།